དེའི་དུས་ཚོད་དེ་ཁྱེད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང་བྷའི་བྷལ་ནང་གི། འགྲོ་སྟངས་དང། ཡ། ཡང། གཡུང་མ། རང་གི། འཇིག་རྟེན་ལ། ཕན་ཐོགས་མཁན་གྱི། གསུང་དང། ཆོས་གཏམ་དང། ན་ཚ། མི་ཡོང་གི། ཨོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ལྡིའུ། ནང་ནས། མི་མང། ལྷན་རྒྱས།

ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང། ངེད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་སའི་གི་རྒྱ་དེ་དེ་རུ་ཡོད། ཡིག་སྐལ་སའི་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal།

ལྷན་རྒྱས་རྣམ་པ་ཚོ་ལ་ང་ཡི་ཨ་ས་ཡི་སེ་མན་གྱི་ཡབ་ཡེ་ཤུ་གི་ལན་ནི་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་གི་ལས་ནས་ཚང་མ་རེ་ལྡིའུ་ཉན་མཁན་གི་མི་མང་གི་རེ་དེ་རེ་ལྡིའུ་གི་ཨ་ས་ཡི་སེམས་ཀྱི་ཡབ་ཡེ་ཤུ་གི་ཚོགས་ལས་ཁྱེད་ཚོ་མི་མང་ཚང་མ་ལ་ཞུ་གི་ཡིན་ནོ་ཞེས་ད་ཁྱེད་ཚོ་མི་མང་ཚང་མ་དེ་རིང་གི་ཆོས་ཀྱི་གསུང་རབ་ནི་ང་ལ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གྱི་ཡོད་སྐབས་ནས་གདོང་ནས་ཡང་ང་ཁོང་ཚོ་ལ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་དོན་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་འགྲོ་སྟངས་ལ་ཕྱག་འཚལ་ཁོང་ཚོའི་གི་ཚུལ་གི་ཚུལ་ཁྲིམས་ལ་ཕྱག་འཚལ་ཁོང་ཚོའི་གི་སྡོད་པའི་སྡོད་སྟངས་ལ་ཕྱག་འཚལ་ལོ་ཞེས་ང་དེ་རིང་གི་འདི་ལས་ནས་ཁྱེད་ཚོ་མི་མང་ཚང་མའི་གི་སྐབས་ལ་ཕུལ་མཁན་གྱི་གདོང་ནས་ང་ཡང། དཀོན་མཆོག་གི་འགྲོ་སྟངས་དང་དཀོན་མཆོག་གི་ཚུལ་ཁྲིམས་དང་དཀོན་མཆོག་གི་ཚང་མའི་གི་འགྲོ་སྟངས་ཀྱི་ཐོག་ལ་ང་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གྱི་ཡོད་དོ་ཞེས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་གི་ལས་རིམ་འདི་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གྱི་ཡོད་དོ་ཞེས་གསན་བཞུགས་རོགས་གནང་ཞེས། དེ་རིང་གི་འདི་ཡི་ལས་རིམ་འདི་གང་ཡིན་ཟེར་ན། མི། མི་ཡི་ཚུལ་ཁྲིམས། འོ། མི་གི་སྒྲིག་འཛུགས། མི་གི་ཚུལ་ཁྲིམས་མང་ཡིན་ཏེ། གལ་ཏེ་མི་ཚེ་གི་གལ་ཆེན་པོ་བྱེད་དགོས་ཡོད་རེད། མི་ལ་ཅི་ཚང་གོ་ལ་ཚུལ་ཁྲིམས་དེ་དང་པོ་གོ་དགོས་ཡོད་རེད། མི་གི་ཚུལ་ཁྲིམས་དང་མི་གི་སྒྲིག་འཛུགས་དེ་ཡག་པོ་ཡོད་མེད་ན་ཆོས་དང་ཅི་ཚང་གོ་ཅིག་འོ་རང་ལ་ཆོས་ལོད། ད་དཀོན་མཆོག་གི་བཀའ་མང་པོ་ཞིག་གནང་སྟེ་ཡོད་རེད། དཀོན་མཆོག་གི་གསུང་པའི་གི་གསུང་རབ་མང་པོ་ཞིག་གནང་དེ་ཡོད། འོ་ད་དེ་ཁོང་ཚོའི་གི་བྷའི་བལ་ནང་ལ་ཆོས་གི་ནང་ལ་གང་ཡོད་པ་འདི་འོ་རང་གི་དག་པོ་དུས་ནས་ཁོང་ཚོའི་གི་གང་གི་ལམ་བཅུག་མཁན་འདི་ལ་འགྲོ་ཁུག་ན། ཚེ་འདི་དང་ཚེ་ཕྱི་མ་གཉིས་ལ་ཕན་ཐོགས་ཡོད་རེད་ཅེས་སྨྲས་ཏེ་འདི་གི་བྷཱི་བྷལ་ནང་ལ་བཞུད་དུ་ཡོད་པ་རེད་བྷཱི་བྷལ་གྱི་ཆོས་ཀྱི་ནང་ལ་གསུངས་ཁོང་ཚོའི་ཡེ་ཤུ་གྱི་ཆོས་ནང་ལ་བཞུད་དུ་ཡོད་པ་རེད་ཁྱེད་ཚོ་མི་མང་ཚང་མ་སེམས་བཞག་རོགས་གནང་ཅིག་མི་ཡི་ཚུལ་ཁྲིམས་ཀྱི་ཐོག་ལ་སྐད་ཆ་བཤད་ན་ག་འགྲོ་ཀྱི་བྱིས་ནས་མི་ལ།

སྡིག་པ་ནི། བདུད་ཡིན། དེས་འཛམ་བུ་གླིང་ལ་བདུད་ཀྱི་བཀའ་རྒྱལ་བ་རེད། འོ་རང་ཚང་མ་ལ་རང་གི་སྡིག་པའི་གི་ཐོག་ནས་རང་རང་ཚོགས་པ་ཡོད་བ་རེད། འདིས་སྡིག་པའི་གི་ལས་ནས། ད་ལྟ་འདི་འཛམ་བུ་གླིང་ལ་བཀའ་ཁྲིམས་ཆེན་པོ་བྱུང་བ། རེད་མི་མང་ལྷན་པོ་ལྷན་རྒྱས་རྣམ་པ་ཚོ་སྡིག་པ་ཟེར་མཁན་འདི་མི་ག་རེ་བྱེད་ཀྱི་ཡོད་རེད།

ཀླད་པ་ལས་ཀླད་པ་ཡི་ནང་ལ་འགྲོ་མཁན་གྱི་ཡོད་པ་རེད་ཀི་སྐྱབས་མོ་འདི་རང་གི་དོན་དོད་ས་ལ་ནམ་ཡང་སེམས་ནང་དོད་འགྲོ་གི་ཡོད་པ་རེད་འདི་ཡི་སྐྱོབ་མོ་འདི་གི་ནི་དམ་ད་ལྟ་འདི་འཛམ་བུ་གླིང་ལ་ཡོད་པའི་མི་མང་ཚང་མ་ལ་ཡོང་གི་ཡོད་ནོ། འདི་ཁྲག་རླུང་འདི་རང་གི་ཀླད་པ་ལ་བཞག་ནས་འདི་ནི་ཚོགས་པ་གཅིག་ཡང་མེད་པ་རེད། དཀོན་མཆོག་ཡིས་གསུང་རབ་ནང་ལ་འདི་གསུང་བསྡད་ཡོད་པ་རེད། ཁྲག་རླུང་ལང་གི་སྐབས་དུ་དཀོན་མཆོག་ལ་གསོལ་བ་བཏབ། བཏབ་གནང་ཡག་པོ་ཡོང་གི་རེད། ཁོང་ལ་གསོལ་བ་བཏབ་ནས། རང་ལ་གནོད་མཁན་གྱི་ཚང་མ་ཁོང་གིས་སྐྱོབ་དགོས་ཀྱིན་ཡོད་པ་རེད། མི་མང་འདི་ལ་དཀའ་ཁག་བཟོས་ཡོད་ན་མེད་གཏང་གི་རེད། དེ་ནི་ཚེ་འདི་ལ་རྒྱུས་བཟོས་ནས་འཚོལ་གང་ཡང་ཡོད་པ་མ་རེད་རང་གི་སེམས་ལ་དཀོན་མཆོག་གི་གསུང་རབ་འདི་ཟ་སྣང་ཡག་པོ་ཡོང་བ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་ཉིད་རང་ཚོ་ཚང་མ་རང་གི་དོན་ལ་མང་པོ་སྡུག་བསྔལ་སྡིག་འཁྲུག།

མི་དམངས་ལྷན་རྒྱས་རྣམ་པ་ཚོ་ལ་རང་གི་དོན་ལ་མང་པོ་སྡུག་པོ་ཡོང་གི་རེད་ཡང། མཚམས་མཚམས་ལ་རང་ལ་མི་དགའ་མཁན་གྱི་མི་འདི་ཡི་ནམ་བྱས་ན་མཐོང་བྱུང་ན་གི་རེད་འདི་མི་འདི་རང་མི་འདི་ཡི་ཤུགས་ཆེན་པོ་ཡོང་གི་རེད་འདི་སྨྲས་པའི་མཉམ་དུ་རང་གི། ཅི་ཡང་བྱས་མི་ཁོང་གི་སྐབས་ལ་འདི་སྐབས་དུ། དཀོན་མཆོག་གི་ཚོགས་ང་ལ་མཉམ་དུ་ཡོང་བསམ་ནང་བུ་གིས་རོགས་རམ་གནང་གི་རེད། རང་གི་ལས་འདི་ཡག་པོ་མི་བྱས་ན་རང་གི་སེམས་ལ་ནམ་བྱས་ན་འཇིགས་པ་དང་སྡུག་བསྔལ་གྱི་དུས་གཅིག་ཚར་མཇལ་གྱི་རོ། ཡང་རང་གི་སླེབས་འདི་ཡིན་ན། ཡིན་ནང་ལ་དཀོན་མཆོག་གི་གསུང་རབ་འདི། དེ་ལུ་ཁུ་ནང་ལ་རང་འདི་ཡི་འདི་སྡུག་བསྔལ་དང་འཇིགས་པ་འདི་མི་ཡུལ་གྱི་རེད། པ་ཝོལ་ཟེར་མཁན་མི་གཅིག་གི་འདི་གསུངས་ཏེ་ཡོད་པ། ཡོད་པ། གང་རེད་ཟེར་ན་འོ་རང། ཚང་མ་འདི་འཛམ་བུ་གླིང་གི་རེད།

དཀོན་མཆོག་གི་གསུང་རབ་ཀྱི་དོན་ལ་ཕེབས་གནང་སྟེ་གནང་ཟིན་འདི་ལ་ང་ཐུགས་རྗེ་ཆེ་ཞུ་འོ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། ཁྱེད་ཚོ་མི་མང་ཚང་མ། དེ་རིང་གི་འདི་ཀ་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་གནང་ཟིན་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་འོ་ཡིན་ནོ་ཞེས་སང་ཉིན་ཡང་འདི་གའི་ཆོས་ཀྱི་ཚུལ་ཁྲིམས་དང་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ང་ཡང་སླེབས།

ཤེས་བཞི་བཅས་སུ་ངོ། མཛད་པ་ནང་ལ་འདི་ཞུས་ཏེ་ཡོད་པ་རེད་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་གསོན་ཤི་གཉིས་པོར་མངའ་བསྒྱུར་ཕྱིར་མཱ་ཤི་ཀ་གྲོངས་ནས་སྐུ་གསོན་པོ་རུ་བཞེངས་པ་ཡིན་མི་མང་ལྷན་རྒྱས་རྣམ་པ་ཚོ། ང་ཚོ་ཐམས་ཅད་དཀོན་མཆོག་གི་ཞལ་ཆེ་ཡི་ཁྲིམས་ཁྲི་ཡི་དྲུང་དུ་ལངས་པར་འགྱུར་བས་ཁྱོད་ཀྱིས་རང་གི། བུ་ལིན་ལ་ཅི་ཡི་ཕྱིར་འཁྲིལ། མི་ཡི་བུ་གཟི་བརྗིད་ནས་ཕོ་ཉ་ཡི་འཁོར་དང་བཅས་པ་འབྱོན་པའི་གའི་དུས་སུ་ཉིད་ཀྱི་བརྗིད་ཆེན་གྱི་ཁྲིར་བཞུགས་པར་འགྱུར་རོ། མི་རྒྱུད་ཐམས་ཅད་སྐུ་དྲུང་དུ་འདུས་ཏེ་ལུག་རྫིས་ར་མ་ལས་ལུག་སོ་སོར་དབྱེ་བ་ལྟར། ཁོང་གིས་དེ་རྣམས་ཀྱང་འབྱེད་པར་ར་འགྱུར་རོ། ཁོང་གི་ཚོར་མིང་འདི་ལ།

ཡབ་ལ་མཆོད་པ་ལྟར་ཐམས་ཅད་ཀྱི་སྲས་ཡེ་ཤུ་ཡིན་ནོ་ཞེས་ཡེ་ཤུ་མཱ་ཤི་ཀ་ནི་ཚང་མར་ཁྲིམས་གཅོད་གནང་མཁན་དེ་ཡིན་ནོ་ཞེས་ཁོང་ཚོ་ལ་སྐྱབས་བཅོལ་དགོས་ཡིན་ནོ་ཞེས།

མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱའི་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རུ་ཡོད། ཡིག་སྐལ་སའི་རྒྱ་དེའི་ལས་རིམ་ཨ་ས་གི་བ་ནི Post Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal།

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།